སྡིག་པ་སྟོབས་ཆེན་ཤིན་ཏུ་མི་བཟད་པ། ད་སྡིག་པ་སྟོབས་ཆེན་ཤིན་ཏུ་མི་བཟད་པ་ཟེར་དེ་སྡིག་པ་ཧ་ཅང་ནི་སྟོབས་ཆེན་ཐག་ཆོད་ཅིག་ནི་བས་བཟོད་ཐབས་མེད་པ་ཅིག་ང་ཚོར་མང་པོ་ཅིག་ཡོད་རེད། དེ་ནི་རྫོགས་པའི་བྱང་ཆུབ་སེམས་མིན་པ་དགེ་གཞན་གང་གིས་ཟིལ་གྱིས་གནོན་པར་འགྱུར། ད་སྡིག་པ་དང་དགེ་བ་གཉིས་བྱེད་ཀྱི་ཡིན་ན་སྟོབས་ཆེ་ཆུང་བྱེད་ཀྱི་ཡིན་ནའི་སྡིག་པ་སྟོབས་ཆེ་བ་རེད། དུས་རིང་ཐུང་མང་པོ་བསགས་ལ་བསམ་བློ་གཏོང་གི་ཡིན་ནའི་སྡིག་པ་ཡུན་རིང་བསགས་རྒྱུ་བྱུང་ཡོད་རེད། དུས་ཡུན་རིང་པོའི་བར་དུ་བསགས་རྒྱུ་བྱུང་བ་རེད་སྟོབས་ཆེན་པོ་ཤ་སྟག་ཅིག་བསགས་རྒྱུ་བྱུང་བ་རེད། དེ་ནས་བསགས་པའི་གནས་སྐབས་སུ་ནང་ལ་ཡང། ཀུན་སློང་གི་བསམ་པ་དེ་ཡང་ཡག་པོ་ཅིག་བྱུང་བ། ཀུན་སློང་གི་བསམ་པ་དེ་ཡང་ཡག་པོ་ཅིག་ཡོད་པ། ད་ག་ནང་བཞིན་ནི་སྦྱོར་བ་དེ་དྲག་པོ་གི་སྒོ་ནས་བྱེད་པ། མཐར་ཐུག་དེ་ཡང་དགའ་བ་བསྒོམ་པ་ལ་སོགས་པ་བློ་བདེ་བདེ་བྱས་ནས་བྱེད་ཡ་ལ་སོགས་པ་དེ་ཚོ་སྦྱོར་དངོས་མཇུག་གསུམ་ཚང་དངོས་གཞི་ཐག་པ་རྐྱང་བཅད་བྱས་ནས་ནི་ཆེན་པོ་ཡིན་པ། དེ་ནས་དགེ་བ་ཡིན་ན། ཐོག་མ་ནི་ཀུན་སློང་བསམ་པ་ཡག་པོ་མེད་པ་ཡང་ན་ནི་སྦྱོར་བ་དྲག་པོ་མེད་པ། ཡང་ན་ནི་མཐར་ཐུག་གི་ནི་དགའ་བ་བསྒོམ་པ་ལ་སོགས་པ་དེ་ཚོ་མེད་པ་བྱས་ནས་མགོ་མཇུག་མ་ཚང་བ་དེ་ཉུང་ཉུང་ཡིན་པ་དང་རྒྱུན་རིང་ཐུང་ལ་སོགས་པ་དེ་ཚོ་བསམ་བློ་བཏང་བ་ཡིན་ན་ཁོ་གཉིས་གཉིས་པར་རག་སྟེ་སྟོབས་ཆེ་ཆུང་ཞེ་དྲག་ཤོར་བ་རེད། སྟོབས་ཆེ་ཆུང་ཤོར་བ་ཡིན་ན་ང་ཚོ་མི་གཉིས་རྒྱག་འདྲེ་རྒྱབ་པ་ཡིན་ན་མི་སྟོབས་ཆེ་དེ་རྒྱལ་ཁ་རག་གི་རེད་མ་གཏོགས་སྟོབས་ཆུང་བ་དེ་རྒྱལ་ཁ་རག་གི་མ་རེད་པ། ཆུང་བ་དེ་ཕམ་རྒྱུ་རང་རེད་བ་གོ། དེ་དགེ་བ་སྟོབས་ཆུང་ཡོད་པ་དེ་དགེ་བ་དེ་ཕམ་རྒྱུ་རེད་མ་གཏོགས་སྡིག་པ་བོ་ལས། ཕམ་རྒྱུ་རེད་མ་གཏོགས་སྡིག་པ་ཁ་གཏད་གཅོག་ཐུབ་ཡས་རྩ་བ་ནས་ཡོད་མ་རེད་བ། སྡིག་པ་ཁ་གཏད་གཅོག་ཐུབ་ཡས་ཀྱི་དགེ་བ་དེ་སྣང་ཁ་ཅིག་ང་ཚོ་ལ་བསྟན་ཡས་ཡོད་མ་རེད་བ་དཀའ་ལས་ཁག་པོ་ཞེ་དྲག་རེད་དེ་རེད་བ་སྡིག་པ་དེ་སྟོབས་ཆེན་པོ་དག་ག་དྲོ་མི་ཡོད་དགེ་བ་དེ་ཙམ་མ་གཏོགས་ཡོད་མ་རེད། ཨ་ནེ་མི་ཆུང་ཆུང་ཅིག་གིས་མི་སྟོབས་ཆེན་ཅིག་ཁ་གཏད་གཅོག་དགོས་བྱས་ན་གཅོག་ཐུབ་ཡས་ཡོད་མ་རེད་ཁོ་ཕམ་ཡས་རང་རེད་མ་གཏོགས་ཡོད་མ་རེད་བ། འབུ་གྲོག་མ་གིས་གླང་པོ་ཆེ་ཁ་གཏད་གཅོག་དགོས་བྱས་ན་གཅོག་ཐུབ་མ་རེད་བ་ཨ་དེ་དང་གཅིག་པ་ཆགས་རེད་བ།

དེ་ནས་བསྐལ་པ་དུ་མར་རབ་དགོངས་མཛད་པ་ཡི་ཐུབ་དབང་རྣམས་ཀྱིས་དེ་ཉིད་ཕན་པར་མཛད། ཟེར་བསྐལ་པ་དུ་མར་རབ་དགོངས་མཛད་པ་ཡི་ཟེར་བསྐལ་པ་མང་པོ་ཅིག་བར་དུ་ཐུབ་པའི་དབང་པོ་སངས་རྒྱས་བཅོམ་ལྡན་འདས་དེ་ཚང་མ་ཐམས་ཅད་དགོངས་པ་མཛད་ཅིང་ནི། ད་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ་རྒྱུ་མེད་དུ་མི་རུང་བ་ད་ག་རེ་དགོས་ཀྱི་འདུག་ཟེར་ན་བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེ་དགོས་ཀྱི་འདུག་ཟེར་ནས་དེ་དགོངས་པ་ཚང་མ་ཐམས་ཅད་དགོངས་པ་གཅིག་དང་དབྱངས་གཅིག་ཏུ་ཐག་བཅད་པ་རེད།

ཇི་ལྟར་དུས་གསུམ་མགོན་པོ་རྣམས་ཞེས་པའི་དུས་གསུམ་དུ་བདེ་བར་གཤེགས་པའི་མགོན་པོ་རྣམས་ཀྱི་དགོངས་པ། དགོངས་པ་སྟེ་ཡིད་ཀྱི་ནི་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ་ཐབས་ག་རེ་དགོས་ཀྱི་འདུག་ཟེར་ན་བྱང་ཆུབ་སེམས་དེ་ལས་ལྷག་པ་ཅིག་ནི་མེད་པ་བྱང་ཆུབ་སེམས་རིན་པོ་ཆེ་དེ་དགོས་ཀྱི་འདུག་དེ་མེད་ནས་སངས་རྒྱས་ཀྱི་གོ་འཕང་ཐོབ་ཡ་གྱི་ལམ་ག་ཅིག་ཡོད་རེད་པས་ཟེར་ན་དེ་རྩ་བ་ནས་ཡོད་མ་རེད་ཟེར་ཇི་ལྟར་དུས་གསུམ་མགོན་པོ་རྣམས་བྱང་ཆུབ་ཏུ་ནི་ངེས་མཛད་པ་ཟེར་དེ་དེ་ཡིན་ད་ལྟ་དེ་ལྟར་ཁོ་གཉིས་གཅིག་པ་རེད་བསྐལ་པ་དུ་མར་རབ་དགོངས་མཛད་པ་ཡི་ཐུབ་དབང་རྣམས་ཀྱིས་དེ་ཉིད་ཕན་པར་མཛད།

གྲངས་ཁ་བརྒྱབ་ནས་བརྒྱབ་ཚར་ཡ་མེད་པ་གྲངས་ལས་འདས་པ་ཡོད་རེད་བ། དེ་དེ་དག་ཐམས་ཅད་གཞོམ་པར་འདོད་མཁན་གྱིས། གཞོམ་པར་འདོད་མཁན་རང་དང་གཞན་གྱི་སྡུག་བསྔལ་ཚང་མ་ཐམས་ཅད་གཞོམ་པར་འདོད་མཁན་གྱི། ནི། གང་ཟག་རྣམས་ཀྱིས། དེ་ད་ག་ནང་བཞིན་གྱིས་ནི་སེམས་ཅན་མི་བདེ་སེལ་བར་བྱེད་པ། སེམས་ཅན་རྣམས་ཀྱི་མི་བདེ་བ་ཟེར་དེ་ག་རེ་རེད་ཟེར་ན་སྡུག་བསྔལ་དེ་རེད་བ།

སྲིད་པའི་སྡུག་བསྔལ་བརྒྱ་ཕྲག་དེ་གཞོམ་ཐུབ་ཀྱི་མ་རེད། དེ་ནས་སེམས་ཅན་གྱི་སྡུག་བསྔལ་སེམས་ཅན་ཚད་མེད་པ་མང་པོ་ཀྱི་སྡུག་བསྔལ་ཡང་སེལ་ཐུབ་ཀྱི་མ་རེད། སེམས་ཅན་མང་པོ་ཅིག་ལ་བདེ་བ། བདེ་བ་ཀྱི་ཕན་ཐོགས་བྱེད་ཐུབ་ཀྱི་ཡ་མ་རེད། དེ་ཡང་ངེས་པར་དུ་བྱང་ཆུབ་ཀྱི་ནི་ཡོང་གི་རེད། དེ་ནས་ལམ་རིམ་ཆེན་མོ་ལ་དེ་གསུངས་ཡོད་རེད་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་དེ་ལ་མང་པོ་ཅིག་གསུངས་ཤིང་མདོ་རུ་བསྡུ་ན་གནས་སྐབས་ཀྱི་ཕན་ཡོན་དང་མཐར་ཐུག་གི་ཕན་ཡོན། གནས་སྐབས་ཀྱི་ཕན་ཡོན་དེ་ལ་ཡང་དེ་ནས་འགལ་རྐྱེན་ཟད་པ་དང་མཐུན་རྐྱེན་བསྒྲུབས་པ་ཟེར་ནས་ཐུགས་སུ་གཉིས་གསུངས་པ་རེད་བ། དེ་འགལ་རྐྱེན་ཟད་པ་དེ་ག་རེ་རེད་ཟེར་ན་བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེ་རང་རྒྱུད་ལ་སྐྱེས་པ་ཙམ་བྱས་ནས་ངན་སོང་ངན་སོང་དུ་འགྲོ་མི་དགོས་པ་དེ་འདྲ་ཡོང་གི་རེད་ཟེར་གནས་སྐབས་ལ་ཆ་བཞག་གི་ཡིན་ན་ཡ། དེ་ནས་མཐུན་རྐྱེན་དེ་ག་རེ་རེད་ཟེར་ན་ལྷ་དང་མི་ཡི་ལུས་རྟེན་དེ། སྐྱེ་བ་ནས་སྐྱེ་བའི་བར་དུ་བས་མུ་མཐུད་ནས་དེ་འདྲ་ཐོབ་ཀྱི་རེད། བྱང་ཆུབ་ཀྱི་སེམས་རིན་པོ་ཆེ་དང་མ་བྲལ་བ་ཡིན་ན་དེ་ལྟ་བུ་ཐོབ་ཀྱི་རེད་ཟེར་ནས་དེ་གསུངས་པ་རེད་བ།

འཇིག་རྟེན་ལྷ་མི་མི་འགོག་ལྷ་ཚང་མ་དང་བཅས་དགེ་དེས་བྱང་ཆུབ་ཀྱི་སེམས་ཅིག་ཁྱེད་ཀྱི་དཔེར་ན་ཁྱི་གཅིག་ལ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཡོད་པ་ཡིན་ན་ཁྱི་དེ་ལ་ལྷ་ཡང་ལྷ་ཚངས་པ་དང་བརྒྱ་བྱིན་ལ་སོགས་པ་ཚང་མ་དང་བཅས་ཕྱག་བྱ་འོས་སུ་གྱུར་པ་རེད། ཚང་མ་དང་བཅས་ཟིལ་གྱིས་གནོན་ཐུབ་ཉན་རང་ཡང་རིགས་ཀྱི་སྒོ་ནས་ཟིལ་གྱིས་གནོན་ཐུབ་པ། ཉན་རང་དགྲ་བཅོམ་པ་དེ་ཚོ་དཔེར་ན། ནས། ཉོན་མོངས་མ་ལུས་པ་སྤངས་བྱས་ནས། ཉོན་མོངས་ས་བོན་དང་བཅས་པ་ཚང་མ་མ་ལུས་པ་སྤང་བར་བྱས་ནས་མངོན་ཤེས་དང་རྫུ་འཕྲུལ་ལ་སོགས་པ་བསམ་གྱིས་མི་ཁྱབ་པ་ཡོད་རེད་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ཉེ་བར་ཞི་བའི་དབྱིངས་ཤིག་ལ། བསྐལ་པ། བསྐལ་པ་ནས་བསྐལ་པའི་བར་དུ་མཉམ་པར་བཞག་ནས་ཞི་བདེ་ཐུར་འཕྲོས་ནས་མཉམ་པར་བཞག་པ་དེ་འདྲ་ཡོད་རེད་དེ་ཡིན་ན་ཡང་བྱང་ཆུབ་ཀྱི་སེམས་སྐད་ཅིག་མ་གཅིག་ཅིག་སྐྱེས་ཀྱི་འཁོར་བའི་བཙོན་རར་བསྡམས་པའི་ཉམ་ཐག་པ་ཅིག་ཡོད་པ་ཡིན་ན་དེས་ཉན་རང་དགྲ་བཅོམ་པ་དག་ལས་ཡང་ལྷག་བྱས་ནས། དགྲ་བཅོམ་པ་དེ་འདྲ་ཡིན་ན་བས་ཟིལ་གྱིས་ནོན་ནས་རིགས་ཀྱི་སྒོ་ནས་ཟིལ་གྱིས་ནོན་པ་དེ་འདྲ་ཡོང་གི་རེད། བྱང་ཆུབ་སེམས་ཀྱི་རྒྱུད་ན་སྐྱེ་མཆེད་ཀྱིས་འཁོར་བའི་རྩོལ་ར་སྡོམ་པའི་ཉང་ཐག་ན་སིདྡྷི་བ། བདེ་གཤེགས་རྣམས་ཀྱི་སྲས། སྲས་ཀྱི་བརྗོད་བྱ་ཞེས་བདེ་བར་གཤེགས་པ་སྲས། རྒྱ་སྲས་རྒྱ་སྲས་སྲས་ནི་དེང་མི་བཟང་སྟེ་རྒྱ་སྲས་ཀྱི་མི་ཐོབ་རེ། ཇི་སྟེ་ལྷ་མིན་སྐྱེ་བའི་ཆ་བྱར་འགྱུར། སེམས་རྒྱུད་རྩི་ཡི་སྣོམ་བག་ཆོག་དག་པོ་མི་མཚུངས་ལུས་སྟེ་བླངས་ཏེ་འཇའ་བའི་སྐུ་རེ་ཆད་རེ་ཐོགས་མེད་པར་འགྱུར་བ་ན་བྱང་ཆུབ་སྲས་ཞེས་བྱ་བའི་རང་དེ་བཟུང་སྲས། ད་དེ་ག་རེ་ཟེར་ན་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་ཚང་མ་ཐམས་ཅད་ལ་དེ་ནས་བྱང་ཆུབ་ཀྱི་སྲས་རིན་པོ་ཆེ་དེ་ཡོད་པ་ཡིན་ན་སེམས་རྒྱུད་ཀྱི་རྩི་དང་སྐྱེས་པ་རེ།

ལྕགས་དང་གཅིག་པ་རེད་ད། བྱང་ཆུབ་སེམས་རིན་པོ་ཆེ་དེ་ཡོད་པ་ཡིན་ན་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་ལ་སོགས་པ་ག་རེ་དགེ་རྩ་ག་རེ་བྱས་པ་ཡིན་ན་དཔེར་ན་བྱ་རོག་ལ་ནི་ཟས་ཁམ་གཅིག་ཙམ་བྱིན་པ་ཡིན་ན་ད་ག་རེ་ཁྱི་གཅིག་ལ་ནི་ཟས་ཁམ་གཅིག་ཙམ་ཅིག་བྱིན་པ་ཡིན་ན་ཚང་མ་ཐམས་ཅད་ནི་ཐེག་པ་ཆེན་པོའི་ཆོས་ལ་ཚུད་བྱང་ཆུབ་སེམས་དཔའི་སྤྱོད་པའི་གྲངས་སུ་འགྲོ་ཞིང་ནི། རྒྱལ་སྲས་བྱང་ཆུབ་སེམས་དཔའི་གི་སྤྱོད་པ་གི་གྲངས་ལ་འགྲོ་ཞིང་ནི་དེ་སུའི་བཀའ་དྲིན་ལ་བརྟེན་ནས་བྱུང་བ་རེད་ཟེར་ན་བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེའི་བཀའ་དྲིན་ལ་བརྟེན་ནས་བྱུང་བ་ཡིན་པས། ད། གསེར་འགྱུར་རྩི་ཡི་རྣམ་པ་མཆོག་ལྟ་བུ་མི་གཙང་ལུས་འདི་བླངས་ཏེ་རྒྱལ་བའི་སྐུ། ཟེར། ང་ཚོ་དཔེར་ན་མི་གཙང་བའི་ལུས་མི་གཙང་བའི་རྫས་སུམ་ཅུ་སོ་གཉིས་ཚང་དེ་ཁྱེད་ཀྱིས་དེ་ལྟ་བུ་དེ་ནི་སྡུག་བསྔལ་གྱི་ལུས། སྡུག་བསྔལ་གྱི་ལུས་རེད་དེ་ཡོད་རེད་བ་ང་ཚོ་ཟག་བཅས་ཉེ་བར་ལེན་པའི་ཕུང་པོ་ཟེར་མཁན་དེ་རེད་བ། འོ་དེ་ལྟ་བུའི་ལུས་དེ་བླངས་བྱས་ནས། རྒྱལ་བའི་སྐུ་ཟེར་མཁན་དེ་ད་རིན་ཆེན་རིན་ཐང་མེད་པ་རེད་བ་ད་རྒྱལ་བའི་སྐུ་དེ་རིན་ཐང་མེད་པ་རེད་བ།

རང་གི་མི་གཙང་བའི་ལུས་དེ་བླངས་པ་ཡིན་ན་དེ་ནས་རིན་ཐང་མེད་པར་རྒྱལ་བའི་སྐུ་གཅིག་ལ་གོ་གཏོང་ཐུབ་པ་རེད། འགྲོ་བའི་དེད་དཔོན་ཚད་མེད། འགྲོ་བའི་དེད་དཔོན་གཅིག་པུ་ཚད་མེད་བློས་ལེགས་པར་ཡོངས་སུ་བརྟགས་ན་རིན་ཆེ་བས་འགྲོ་བའི་གནས་དང་བྲལ་བར་འདོད་པ་རྣམས་རིན་ཆེན་བྱང་ཆུབ་སེམས་ལེགས་བརྟན་པར་ཟུངས་ཟེར། འགྲོ་བའི་དེད་དཔོན་ཟེར་ཡས་འགྲོ་བ་སེམས་ཅན་རྣམས་ཀྱི་འགྲོ་མ་མྱོང་ས་ལ་འགྲོ་བ་དང་རྒྱ་མཚོ་ཆེན་པོའི་ནང་ལ་ནོར་བུ་ལེན་གར་འགྲོ་བ་ཡིན་ན་དེད་དཔོན་མཁས་པ་གཅིག་ལ་བརྟེན་དགོས་ཀྱི་རེད། དེད་དཔོན་མཁས་པ་གཅིག་ལ་མ་བརྟེན་ན་ནི་འགྲོ་ཐུབ་མ་རེད། དེ་ཡིན་ཙང་འགྲོ་བའི་དེད་དཔོན་ལྟ་བུ་དེ་ཡང་བྱང་ཆུབ་ཀྱི་སེམས་རིན་པོ་ཆེ་རེད། དེ་བས་འགྲོ་བའི་དེད་དཔོན་གཅིག་པུ་ཚད་མེད་བློས་ཟེར་ལེགས་པར་ཡོངས་སུ་བརྟགས་ན་རིན་ཆེ་བས་ཟེར་ཚད་མེད་པའི་བློ་ཡིས་སོ་སོར་རྟོག་པའི་ཤེས་རབ་ཀྱིས་ལེགས་པར་ཡོངས་སུ་བརྟགས་ནས་བརྟག་དཔྱད་བྱས་པ་དེ་ཡིན་ཟེར་ན་དེ་ལས་རིན་ཆེ་བའི་ཆོས་ཡོད་མ་རེད་ཟེར་རིན་ཆེ་བ་ཡིན་དགོས་ག་རེ་ཟེར་ན་འགྲོ་བའི་གནས་དང་བྲལ་བར་འདོད་པས་ཀྱང་ཟེར་གནས་དང་ཟེར་དེ་འགྲོ་བ་སེམས་ཅན་རྣམས་ཀྱི་འཁོར་བ་པའི་གནས་དང་བྲལ་བ་དང།